གསན་མཁན་རྣམ་པ་ཚོ་བཀྲ་ཤིས་བདེ་ལེགས་ང་པད་མ་བདེ་ཆེན་ཡིན། ཁྱེད་རྣམ་པ་ཚོས་འདི་ག་ཨ་རིའི་རླུང་འཕྲིན་ཁང VOA ཡི་བོད་སྐད་སྡེ་ཚན་གྱི་གཟའ་འཁོར་འདིའི་གཞོན་སྐྱེས་དང་ཤེས་ཡོན་བྱས་ནས་གཞོན་སྐྱེས་རང་ལ་དམིགས་ནས་རྒྱང་སྲིང་ཞུ་བའི་ལེ་ཚན་འདི་གསན་རྒྱུ་སྒུག་བཞུགས་པ་དེར་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་གི་ཡོད། ཨ་ནི་དེ་རིང་གི་ལས་རིམ་འདིའི་བརྗོད་གཞི་དེ་ད་བོད་མི་གཞོན་སྐྱེས་ཚོའི་ཁྲོད་ལ་ཡ་རྐང་རྩེད་སྤོ་ལོར་དོ་དབྱིངས་བྱེད་སྟངས་སྐོར་ལ་ཡིན། དེ་རིང་གི་ལས་རིམ་འདིའི་ནང་གླེང་མོལ་གནང་བར་མགྲོན་འབོད་ཞུས་པའི་སྐུ་མགྲོན་དེ་ཨ་མི་རི་ཀའི་མི་ནི་སོ་ཊའི་བོད་རིགས་སྤྱི་མཐུན་ཚོགས་པའི་རྐང་རྩེད་སྤོ་ལོའི་རུ་ཁག་ཨེཕ་སི་རང་བཙན་ཅེས་པ་དེའི་རུ་དཔོན་བསྟན་འཛིན་བློ་ལྡན་ལགས་ཡིན། བསྟན་འཛིན་བློ་ལྡན་ལ། བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས།
ཐུགས་རྗེ་གནང་བློ་ལྡན་ལགས་ད་ཁྱེད་རང་ཚོའི་རུ་ཁག་དེ་གཟའ་འཁོར་སྔོན་མའི་ནང་ལ་ད་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུའི་འཁྲུངས་སྐར་སྲུང་བརྩི་ཞུ་བའི་དུས་ཆེན་གྱི་སྐབས་ལ་ཨ་ནི་ཨ་མི་རི་ཀའི་གྲོང་ཁྱེར་ཤི་ཀཱ་གོ་ལ་ཕེབས་བྱས་ནས་རྐང་རྩེད་སྤོ་ལོའི་རུ་ཁག་གི་འགྲན་བསྡུར་ནང་ལ་ཞུགས་ཡོད་རེད་བྱས་ཙང་དེའི་སྐོར་ལ་དང་པོ་ང་ཚོར་འགྲེལ་བཤད་ཤིག་སྐྱོན་གནང་དང། རེད་ཡ།
ང་ཚོ

མི་ནི་སོ་ཊའི་རུ་ཁག་ཨེཕ་སི་རང་བཙན་ད་ནི། འོ་ལགས་སེ་ཨེ་ནི་ཁྱེད་རང་ཚོ། རུ་ཁག་དེ་གཅིག་བྱས་རུ་ཁག་གཞན་པ་བཞི་པོ་དེ་ཨེ་ནི་ས་གནས་ག་བ་ག་བ་ནས་རེད་འདུག་གས། ཨེ་ནི་མིང་དྲན་གནང་གི་འདུག་ན་མིང་དེ་ཚོ་གསུང་ནའི་འགྲིག་ག། ལགས་སེ་ལགས་སེ། ཨ།
རུ་ཁག་ལྔ་ཡོད་ནང་ནས་གཅིག་ང་ཚོ་སོང་ཙང་ཨེ་ནི་གཞན་པ་དེ་ཚོ་ཤི་ཀ་གོ Nomads བྱས། ཨེ་ནི Madison Yak Boys ཨེ་ནི་ཐུ་རོན་ཐོ་ནས་བཀྲ་ཤིས་གླིང་པོ་ཏ་ལ་བྱས། ཨེ་ནི་ཐུ་རོན་ཐོ་ནས team གཉིས་སོང་ཙང་ཨེ

ད་རེངས་ཁྱེད་རྣམ་ཚོ་ལ་ཡ་ད་ཅིག་གི་རྩེ་ཕུད་ཀྱི་བྱ་དགའ་ཐོབ་མི་འདུག་ད་ཡིན་ན་རྩེད་འགྲན་འདིའི་ནང་ལ་རྩེད་མོ་ཡག་པོ་ཞིག་རྩེས་པ་རེད་ཟེར་གྱི་འདུག་ཨེ་བྱས་ཙང་ཁྱེད་རྣམ་ཚོ་རྩེད་མོ་རྩེད་མཁན་ནང་ལ་ད་གཞོན་སྐྱེས་ག་ཚོད་ཙམ་ཡོད་རེད་ཨེ་ད་ག་ནང་བཞིན་ཁྱེད་རྣམ་ཚོ་ནམ་རྒྱུན་རྩེད་མོ་འདིའི་ཐོག་ལ་ཡང་གྲ་སྒྲིག་དང། ཨ་ནི་སྦྱོང་བརྡར་ག་འདྲས་གནང་གི་ཡོད་པས། ང་ཚོ་ཡང་རུ་ཁག་ནང་ལ team། རྩེད་མོའི་མི་སྣ་སུམ་ཅུ་སུམ་ཅུ་སོ་གཉིས་བྱས། ཡིན་ན་ཡང་ཅི་མོ་ཅི་ཡང་ལ་ཏོན་མེན་རེ་ག་ལ་རུ་ག་ནི་པུ་གུ་ཉི་ཤུ་དང་བཅས་མི་ཡོད་སོང་ཙང་ང་ཚོ་དེའི་ལོ་དང་ཚོ་པུ་གུ་ཆུང་ཡང་གི་མི་བུ་དང་ནི་ང་ཚོ་མི་བུ་དང་ནང་ཚོ་མི་ཉི་ཤུ་དེ་འདི་ཁྲི་ཡིན། ལོ་ལེ་སེ་ནི་རྩེད་མོ་རྩེད་གི་མང་ཆེ་ཁྱེད་རང་དང་འདྲ་ཐུགས་རིང་ལབ་གྲ་ཕིག་གི་ཡོག་རེད་གཞན་པ་དེ་ཚོ་ཨེ་ནི་གཞི་རིམ་ལབ་གྲ་འགྲོ་མཁན་རེ་རེ་བས་ལོ་ཆི་ཆུང་རབ་རེད། ང་ཚོས་འདི་ལོ་དེ་ལ་ང་ཚོས་ཀྱི focus དེ་ནི་ལོ་ཆུང་བ་སོང་ཙང་ང་ཚོ High School དང Middle School དང་དེ་འདྲ་ལ་དམིགས་གཏད་ནས་ང་ཚོ་དེའི་ཀྱི་མི་རེ་ཞིག་ལ་ཁྲིད་པ་ཡིན་ཕྲུ་གུ་ཉི་ཤུ་དེ། འོ་ལགས་སེ་ཨེ་ནི་ད་ག་ནང་བཞིན་རྐང་རྩེད་སྤོ་ལོའི་ནང་ལ་འཛུལ་ཞུགས་བྱེད་མཁན་ཚོས་ཡང་ད་ད་གིན་ཁྱེད་རང་གསུངས་སོང་གཞས་དང་ཞབས་བྲོའི་འགྲན་བསྡུར་དེ་ཚོའི་ནང་ལ་ཕྱིན་ཤག་ཁྱེད་རང་ཚོ་གཞས་འཁྲབ་མཁན་ཁྱེད་རང་ཚོ་རྐང་རྩེད་སྤོ་ལོ་རྩེད་མཁན་ཁྱེད་རང་ཚོ་རེད་པས། མ་རེད་མ་རེད་ང་ཚོ་བྱེད་ཐབས་མེད་དེ་ཚོ་བོད་རིགས་སྤྱི་མཐུན་ཚོགས་པའི་གི་འོག་ལ་ཨ་འདོ་བ་དེ་ཚོ་རེད། ལོ་ལེགས་ལོ་ལེགས་ནམ་རྒྱུན་ཡིན་ན་ཨ་ནི་བློ་ལྡན་ལགས་ཁྱེད་རང་ཡང་གཞས་འཁྲབ་མཁན་ནང་ལ་འདུག་ཨང།
རེད་རེད་ཡང་ལོ་ལོ་གསུམ་ཟིན་ངེས་ལ་ཨང་ང་གཞས་འཁྲབ་མཁན་བྱས་པ་ཡིན་བོད་བོད་རིགས་སྤྱི་མཐུན་ཚོགས་པའི་འོག་ལ་མི་ནི་སོ་ཊ། ལོ་ལེགས་ཨ་ནི་རྣམ་པ་ཚོ་ད་ལྟ་ཁྱེད་རང་འདྲ་བ་ཡིན་ན་རྐང་རྩེད་སྤོ་ལོ་ལ་ཡག་དགའ་པོ་དང་རྐང་རྩེད་སྤོ་ལོ་མཁས་པོ་འདུག་དེ་ཚོ་ཁྱེད་རང་དང་པོ་རྐང་རྩེད་སྤོ་ལོ་ཡ་དོ་སྣང་ག་འདྲས་སེ་སླེབས་སོང། ཨོ་དང་པོ་དོ་སྣང་སླེབས་སྟངས་དེ་རྒྱ་གར་རྒྱ་གར་བྷེ་ལ་ཀུ་པེའི་ནང་འཚར་ལོངས་བྱུང་བ་ཞིག་ཨ་ནི་དེ་ལ་ང་ཚོ་བོད་རིགས་བོད་རིགས་དེ་འདྲའི་དགོང་དག་ཆེན་ལ་ཆུ་ཚོད་ལྔ་པའི་སློབ་གྲྭའི་གཞུག་ལ་ཆུ་ཚོད་ལྔ་པའི་ང་ཚོ་རྐང་རྩེད་སྤོ་ལོ་དེ་མང་པོ་རྩེ་གི་རེད་ཨ་ནི་དེ་འདྲས་སོང་ཙང་ཨ་ནི་ང་ཚོ་རྩེ་རྩེ་ནས་ཨ་ནི་དེ་འདྲས་ཀྱི་གོམས་གཤིས་ཀྱི་དེ་འདྲས Interest སླེབས་སོང། ལོ་ལེགས་ཨ་ནི་ཨ་མི་རི་ཀའི་ནང་ལ་སླེབས་དུས་ད་གཅིག་ནས་སློབ་གྲྭ་ལ་འགྲོ་དགོས་རེད་ལས་ཀ་འདྲ་མི་འདྲ་མང་པོ་བྱས་ནས་སྡོད་དགོས་རེད་ཡིན་ནའི་སྤོ་ལི་སྦྱང་ཡག་དང་སྤོ་ལི་རྩེ་ཡག་གི་དུས་ཚོད་རག་གནང་གི་འདུག་གས། ང་ཚོས་གི་སྤོ་ལི་རྩེ་ཡག་ཚང་མ་ང་ཚོས་གི་གཟའ་པ་སངས་སྤེན་པ་ཉི་མ་ལ་དགོང་དག་ཆ་བཞག་ག་དུས་རྟག་པར་ཅིག་དེ་འདྲས་རྩེ་གི་ཡོད། གཟའ་པ་སངས་སྤེན་པ་ཉི་མ་ཆུ་ཚོད་ལྔ་པ་ནས་བརྒྱད་པའི་བར་དུ་རྩེ་གི། ལོ་ལེགས། ཨེ་ནས་ཡིན་དུས་ད་རྐང་རྩེད་སྤོ་ལོ། ཞེས་ཞུ་དུས་གཅིག་ད་རྐང་རྩེད་སྤོ་ལོ་ད་ཁྱེད་རང་རྩེ་ཡག་དགའ་བོ་དང་ཅིག་གོམས་གཤིས་ཡོད་པ་དང་དེ་འདྲའི་ཆ་ནས་ད་དེང་སང་ཡིན་ན་ཨེ་ནས་ར་ཤི་ཡ་ནང་ལ་ཡ་འཛམ་གླིང་གི་རྐང་རྩེད་སྤོ་ལོའི་འགྲན་བསྡུར་བྱས་ནས་ད་གཟའ་འཁོར་དེ་གཟའ་ཉི་མའི་ཉིན་མོ་དེ་ཨེ་ནས་མཐའ་མའི་འགྲན་བསྡུར་བྱས་བྱས་ནས་ཨེ་ནས་རྒྱལ་ཁ་སུ་ལ་ཐོབ་ཀྱི་ཡོད་མེད་དེ་ཧ་གོ་འགྲོ་གི་རེད་བྱས་ཙང། ཁྱེད་རང་ཏན་ཏན་ད་རྩེད་མོ་དེ་དག་འགོ་ནས་མཇུག་གི་བར་དུ་གཟུགས་མཐོང་རླུང་འཕྲིན་ནང་གཟིགས་ཡོད་ཀྱི་རེད་བསམ་གྱི་འདུག་བྱས་ཙང། དེ་ཚོ་མཐོང་དུས་ཁྱེད་རང་ག་རེ་བསམ་གྱི་འདུག་ཁྱེད་རང་རྩེད་འགྲན་ནང་རྩེད་མོ་རྩེ་མཁན་གྱི་ད་རུ་ཁག་ནང་ནས་དགའ་ཤོས་རུ་ག་རེ་འདུག
གས། རུ་ཁག་དགའ་ཤོས་ལབ་ན་དམིགས་བསལ་དམིགས་བསལ་གྱི་དགའ་ཤོས་དེ Brazil ཆགས་ཀྱི་འདུག་ད་ད་ལོ་དེ་ལ་ངེད་ཀྱི་རེ་བ་ཤུགས་ཆེན་པོ་ཞིག་བྱས་ཏེ་ཡིན་ནས་ཡང Brazil དེ་ལ་མཐའ་མ་དེ་ལ་ཅིག
Team དེ་མར་ཕུད་སོང་ཡང་རྩེ་མ་ཐུབ་ཕྱིན།
ལེགས། དེ་མིན་པའི་ད་ད་ལོའི་དཔེ་དེ་འཛམ་གླིང་གི་རྐང་རྩེད་སྤོ་ལོའི་འགྲན་སྡུར། ད་དེ་རིང་གཟའ། ང་རང་གཉིས་དེ་རིང་བཀའ་མོལ་གནང་ཡ། གཟའ་མིག་དམར་རེད་ཨེ་ནི་བྱས་ཙང། དེ་ལ་ཡ་གཅིག་གི་བེལ་ཇམ་དང། ཨེ་ནི་ཧྥ་རན་སི་གཉིས་རྩེ་བྱས་ཧྥ་རན་སི་ཐོབ་པ་རེད། བེལ་ཇམ་ཤོར་བ་རེད་བྱས་ཙང་ད་ཡང་གཞན་པ་གཅིག་གིས་ང་ཚོ་གཟའ་ལྷག་པའི་ཉིན་མོ་དེ་རྩེ་གི་རེད་ཨེ་ནི་དེ་དུས་ད། ང་ཚོའི་གིས་ཨེ་ནི་རླུང་འཕྲིན་དེ་དེའི་རྗེས་ལ་ཡ་བཏང་ཡ་རེད་བྱས་ཙང་ད་ད་ལྟ་ཁྱེད་རང་གིས་རྐང་རྩེད་སྤོ་ལོ

པའི་དེ་བསྟན་འཛིན་བློ་ལྡན་ལགས་ཡིན་ན་རྐང་རྩེད་སྤོ་ལོ་ད་བོད་པའི་ནང་ལ་རྩེས་པ་རེད་དེ་ག་ནང་བཞིན་ཅིག་ཕྱི་ལོགས་མིའི་རྩེ་སྟངས་དང་ཚང་མ་གཟིགས་ཡོད་རེད་མཉམ་དུ་རྩེ་གནང་གི་རེད་ཡིན་དུས་རྩེད་མོ་རྩེ་མཁན་དེ་ཚོ་རྩེད་མོ་དེ་རྩེས་པས་གི་ཅིག་ཁེ་ཕན་ག་རེ་མཐོང་གི་འདུག་གས་ཅིག་གཟུགས་པོ་ལུས་རྩལ་དེ་ཡིན་ཡིན་པ་བྱས་ཨེ་ནི་ཕན་ཚུན་ཕར་ཚུར་ཐུག་འཕྲད་དང་ཅིག་གྲོགས་པོ་བཟོ་ཡ་དང་དེ་འདྲས་ཏན་ཏན་ཡོང་གི་ཡོད་རེད་ཨེ་ནི་ཁྱེད་རང་ལ་ཡ་ཅིག་གི་སྤོ་རྐང་རྩེད་སྤོ་ལོ་ལ་ཨེ་ནི་དོ་སྣང་དེ་འདྲས་བྱས་ནི་ཨེ་ནི་རྩེད་མོ་དེ་ཚོ་རྩེས་པས་གི་ཅིག

མང་པོ་ཐུག་ཡ་མེད་སོང་ཙང་ང་ཚོ་རྐང་རྩེད་སྤོ་ལོ་རྩེད་ན་ངའི་ངའི་བསམ་པ་ལ་ཨ་ནི་དེ་འདྲའི་བོད་པའི་ནང་ལོགས་ཡག་པོ་མཐུན་སྒྲིལ་ཡག་པོ་ཡོང་གི་རེད་བསམ་གྱི་འདུག་གཞན་པ་དེ་འདྲའི་གཟུགས་པོའི་གཟུགས་པོའི་ལུས་རྩལ་དེ་ཡོད་རེད་ཡོད་ཨ་ནི་དེ་འདྲ་ཅིག་ཡིན་ས་རེད། ལགས་ལགས་སེ་ཨ་ནི་ད་ལྟ་ཁྱེད་རྣམ་ཚོ། ད་རིང་རྒྱལ་བ་རིན་པོ་ཆེའི་སྐུའི་འཁྲུངས་སྐར་ཉིན་མོ་འདི་ཨནི་མེ་ནི་སོ་ཀྲ་ནས་ཤི་ཀཱ་ཀོ་ལ་ཕྱིན་རྗེས་ཨནི་རྐང་རྩེད་སྤོ་ལོའི་འགྲན་བསྡུར་ནང་ཞུགས་པ་རེད། ཡང་སྤྱི་ཟླ་བརྒྱད་པའི་ནང་ལ་ཨནི་ཡི་རྣམ་པ་ཚོའི་རུ་ཁག་འདི་ཨ་མི་རི་ཀའི་གྲོང་ཁྱེར་ཨནི་ནིའུ་ཡོག་ལ་ཡང་ཕེབས་ཡ་རེད་ཟེར་གྱི་འདུག་འདིའི་འགྲན་བསྡུར་ག་འདྲ་ཅིག་ནང་ལ་ཞུགས་ཡ་ཡིན་ན། ཨོ་རེད་རེད་ང་ཚོ་སྤྱི་ཟླ་བརྒྱད་པའི་ཟླ་མཇུག་ལ་ཨནི་རྒྱལ་ཡུམ་ཆེན་མོ་གོང་ས་མཆོག་གི་གོང་ས་མཆོག་གི་ཡུམ་གྱི

རྐང་རྩེད་སྤོ་ལོའི་འགྲན་བསྡུར་བྱེད་བཞིན་པ་རེད་ད་མཇུག་སྒྲིལ་བྱེད་འགྲོ་ཡོད་རེད། བྱས་ཙང་འདི་འདྲའི་གི་ཐོག་ནས་དེ་རིང་རྐང་རྩེད་སྤོ་ལོའི་ཐོག་ལ་ཡ་བཀའ་མོལ་གནང་ཡ་ལ་ཡ་ཕེབས་རོགས་གནང་ཞེས་ཞུས་པ་ཡིན། ད་རྐང་རྩེད་སྤོ་ལོ་དང་འབྲེལ་བའི་ཐོག་ལ་ཁྱེད་རང་གི་དཔེ་དེའི་གཞོན་སྐྱེས་གཞན་པ་རྐང་རྩེད་སྤོ་ལོའི་འགྲན་བསྡུར་སྐབས་ལ་ཡ་ཐུག་བསྡད་མཁན་གཞོན་སྐྱེས་དེ་ཚོ་ལ་ཡ་དེ་ཚོའི་སྐོར་ལ་ཡིན་ནའི་རེད་གཞི་མེད་ག་རེ་ཡིན་ནའི་རྐང་རྩེད་སྤོ་ལོ་དང་འབྲེལ་བའི་གསུང་ཡ་འདྲ་ལྷག་ཡོད་ན་གསུང་གནང་དང།

ཐུགས་རྗེ་གནང་པད་མ་བདེ་ཆེན་ལགས། འདི་དང་ཆབས་ཅིག་ཏུ་ང་ཚོའི་ཐེངས་འདིའི་གཞོན་སྐྱེས་དང་ཤེས་ཡོན་གྱི་ལེ་ཚན་དེ་མཇུག་བསྡོམས་ཞུ་གི་ཡོད། རྣམ་པ་ཚོས་ང་ཚོའི་ལེ་ཚན་འདིའི་ཐོག་ལེགས་སྤེལ་ཉེས་འགོག་གི་དགོངས་འཆར་ག་རེ་ཡོད་ན་ང་ཚོར་གནང་སྐྱོང་ཡོང་བ་ཞུ་རྒྱུ་དང། ལེ་ཚན་འདིའི་ཆེད་ཀྱི་དགོངས་འཆར་གནང་སའི་ཞལ་པར་ཨང་གྲངས་ནི། གཉིས་ཀླད་ཀོར་གཉིས་གསུམ་བརྒྱད་གཉིས་ལྔ་ལྔ་བརྒྱད་ཀླད་ཀོར་དང། གློག་འཕྲིན་ཁ་བྱང young tibetans at voa news dot com བཅས་ཡིན་པས་དེ་དོན་དགོངས་འཇགས་གནང་རོགས་གནང། ལེ་ཚན་འདི་གཙོ་སྐྱོང་དང་གོ་སྒྲིག་ཞུ་མཁན་པད་མ་བདེ་ཆེན་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་གནང།